You're with SBS Radio. Find more great stories in your language at sbs.com.au.
Nechar tokship saba shigle ni chu thum par tan na གཞུང་གིས་ལས་འཚོལ་བར་གནང་བའི་སྐྱོབ་གསོ New Start ཅེས་པ་དེར་བརྟེན་མཁན་རྣམས་ཉིན་རེར་སྒོར་བཞི་བཅུ་ཙམ་གྱི་ཐོག་འཚོ་ཐུབ་པ་དགོས་པས་ཁོང་ཚོས་དངུལ་དེ་འདང་ངེས་ཡོང་བར་གྲོན་ཆུང་ཆེད་ཉིན་རེའི་ལྟོ་དུས་བློས་གཏོང་བྱེད་བཞིན་ཡོད་འདུག Australian Council of Social Service སྟེ། ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཞབས་ཞུའི་ལྷན་ཁང་གིས་ཉམས་ཞིབ་བྱས་པ་ལ་གཞིགས་ན། New Start སྐྱོབ་གསོར་བརྟེན་མཁན་མི་མང་ཆེ་བ་ཞིག་ཉིན་རེར་སྒོར་བཞི་བཅུ་ཙམ་འདང་ངེས་དགོས་པས་ཁོང་ཚོས་ཁ་ལག་དུས་ཐོག་ཏུ་མི་ཟ་བར་བློས་གཏོང་བྱེད་ཀྱི་ཡོད་པ་ཐོན་ཡོད་འདུག་ཉམས་ཞིབ་དེའི་བརྒྱུད་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཞབས་ཞུའི་ལྷན་ཁང་གིས New Start སྐྱོབ་གསོ་ཐོབ་མཁན་མི་གྲངས་བཞི་བརྒྱ་དྲུག་ཅུ་རེ་ལྔ་དང Youth Allowance སྟེ་གཞོན་སྐྱེས་ཀྱི་སྐྱོབ་གསོ་ཐོབ་མཁན་གཞོན་ནུ་ཉི་ཤུ་རྩ་བཞི་ལ་བཅར་འདྲི་གནང་ཡོད་འདུག་དེ་དག་ལས་ལན་འདེབས་གནང་མཁན་མི་བརྒྱ་ཆ་བརྒྱད་ཅུ་གྱ་བཞི་ཙམ་གྱིས་ཁོང་ཚོར་སྐྱོབ་གསོའི་དངུལ་འདང་ངེས་ཡོང་ཆེད་དུས་གསུམ་གྱི་ལྟོ་ཆས་ཏག་ཏག་ཟ་ཡི་མེད་ཅེས་བརྗོད་ཡོད་པ་དང། དེ་བཞིན་མི་བརྒྱ་ཆ་བཞི་བཅུ་ཞེ་བཞི་ཙམ་གྱིས་ཁོང་ཚོས་གཟའ་འཁོར་རེར་ལྟོ་དུས་ལྔ་ཙམ་བཅད་ཀྱི་ཡོད་པར་འགྲེལ་བརྗོད་གནང་ཡོད་འདུག་མ་ཟད་མི་བརྒྱ་ཆ་བཅུ་གཉིས་ཙམ་གྱིས་ལྟོ་དུས་ཐེངས་བརྒྱད་ལས་མང་བ་བཅད་ཚུལ་འགྲེལ་བརྗོད་གནང་ཡོད་འདུག། ངས་ཆུ་རིན་གྲོན་ཆུང་ཆེད། བདུན་ཕྲག་རེར་གཟུགས་པོ་ཐེངས་རེ་ལས་བཀྲུ་གི་མེད། གསང་སྤྱོད་ལ་ཆུ་ཡང་དགོས་ངེས་སྐབས་མ་གཏོགས་བླུག་གི་མེད། དེ་བཞིན་ངས་གློག་རིན་གྲོན་ཆུང་ཆེད། འཁྱག་སྒམ་བེད་སྤྱོད་མི་དགོས་པའི་ཟས་རྐྱང་རྐྱང་ཉོས་ཀྱི་ཡོད། ང་རང་ཞོགས་ཇ་རྒྱུན་ནས་ཟ་གི་མེད་ལ། ཉིན་གུང་དང་དགོང་དྲོ Sandwich སྟེ་སེམས་པགས་དང་ཐང་སོགས་སྟབས་བདེ་ཁ་ཟས་ཁོ་ན་ཟ་གི་ཡོད།
ང་རང་དུས་རྒྱུན་ལྟོ་ཆས་དུས་ཐོག་ཏུ་ཟ་གི་མེད། རྟོག་ཞིབ་དེར་མཉམ་ཞུགས་གནང་མཁན་མི་གསུམ་ཆ་གཅིག་གིས་ཁོང་ཚོས་གྲོན་ཆུང་ཆེད་དབྱར་དགུན་གཉིས་ལ་ཚ་གློག་དང་གྲང་གློག་བེད་སྤྱོད་བྱེད་ཀྱི་མེད་པ་དང་གྱོན་གོས་རྙིང་པ་ཁོ་ན་ལས་ཉོས་ཀྱི་མེད་ཚུལ་བཤད་ཡོད་འདུག་ཉམས་ཞིབ་དེ་ཡང་ཉེ་ཆར་ཨོ་སྟྲེ་ལི་ཡའི་གཞུང་ལ་སྐྱོབ་གསོའི་དངུལ་མང་རུ་གཏོང་བར་སྙན་ཞུ་སྤྲོད་བཞིན་པ་དང་སྟབས་ཁེལ་ཡོད་འདུག། དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ནས་ད་བར་འཚོ་བའི་འགྲོ་གྲོན་འཕར་ཡོད་ཀྱང་གཞུང་གི་སྐྱོབ་གསོ་ལ་འགྱུར་བ་གང་ཡང་བཏང་མེད་འདུག་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཞབས་ཞུའི་ལྷན་ཁང་གིས New Start དང Youth Allowance དེ་གཉིས་བདུན་ཕྲག་རེར་སྒོར་བདུན་ཅུ་དོན་ལྔ་ཙམ་མང་རུ་གཏོང་དགོས་པར་གཞུང་ལ་སྙན་ཞུ་སྤྲད་བཞིན་ཡོད་འདུག་ལྷན་ཁང་དེའི་སྲིད་ཇུས་ཀྱི་འགན་འཛིན Charmaine Crowe ལགས་ཀྱིས། ཉམས་ཞིབ་དེ་ལས་གཞུང་གིས་དེ་མ་ཐག་ཏུ་སྐྱོབ་གསོའི་དངུལ་མང་རུ་གཏང་དགོས་པ་གསལ་པོ་ཐོན་ཡོད་ཅེས་ཁོང་གིས་གསུངས་དོན། ཉམས་ཞིབ་དེར་མཉམ་ཞུགས་གནང་མཁན་མི་མང་པོས་དངུལ་གྲོན་ཆུང་ཆེད་བདུན་ཕྲག་རེར་གཟུགས་པོ་ཐེངས་རེ་ལས་འཁྲུད་ཀྱི་མེད་པ་གོ་དུས་སེམས་སྐྱོ་གི་འདུག་དེ་བཞིན་ཕྲུ་གུ་ཡོད་པའི་ཕ་མ་ཚོ་རང་ཉིད་ཀྱི་ཕྲུ་གུ་ལ་ཁ་ལག་དུས་ཐོག་ཏུ་སྤྲོད་ཆེད་རང་ཉིད་སོ་སོ་ལྟོ་མེད་པར་ཉིན་འཁྱོལ་བྱེད་ཀྱི་ཡོད་པ་ཡང་ཐོན་ཡོད། ཡང་མི་འགའ་ཤས་ཀྱིས་དངུལ་གྲོན་ཆུང་ཆེད་སོ་སོའི་མོ་ཊ་ཡང་བེད་སྤྱོད་བྱེད་མཚམས་བཞག་ཡོད་འདུག་དེ་ཡང། ཕྲུ་གུ་མེད་པའི་མི་རྣམས་ལ New Start སྐྱོབ་གསོའི་ཚུལ་དུ་བདུན་ཕྲག་རེར་ཁྱོན་བསྡོམས་སྒོར་ཉིས་བརྒྱ་བརྒྱད་ཅུ་གྱ་གཉིས་ཐོབ་ཀྱི་ཡོད་པས་དེ་ནི་ཉིན་རེར་སྒོར་བཞི་བཅུ་ཙམ་ཡིན་འདུག་དེ་མིན་མི་བརྒྱ་ཆ་བཞི་བཅུ་ཙམ་ཞིག་ལ་སྐྱོབ་གསོ་དེའི་ཐོག་ཁང་གླ་ཆེད་དུ་བདུན་ཕྲག་རེར་མང་ན་སྒོར་དྲུག་ཅུ་རེ་དགུ་ཙམ་སྣོན་མ་ཐོབ་ཀྱི་ཡོད་འདུག། དེ་ཡང་ཉམས་ཞིབ་དེ་ལན་འདེབས་གནང་མཁན་མི་ཕྱེད་ཀ་ལྷག་ཙམ་གྱིས་ཁང་གླ་སྤྲད་ཚར་རྗེས་ཁོ་ཚོར་སྒོར་བརྒྱ་ལས་ཉུང་བ་ལྷག་གི་འདུག་ཞེས་གསུངས་ཡོད། མ་ཟད་རྟོག་ཞིབ་དེའི་བརྒྱུད་ཁོ་ཚོར་སྐྱོབ་གསོའི་དངུལ་སྤར་བ་ཡིན་ན་ཕན་ག་འདྲ་ཐོགས་ཀྱི་ཡོད་པ་བཀའ་འདྲི་གནང་སྐབས་ལན་འདེབས་དེ་ལྟར་གནང་ཡོད་འདུག། ང་ལ་ཁང་གླ་འདང་ངེས་ཡོང་གི་ཡོད་པས་ད་ལྟ་བསྡད་སའི་གནས་སྟངས་སྐྱོ་བོ་དེ་ནས་སྤོ་ཐུབ་ཀྱི་རེད། ང་རང་སྐྲན་ངན་སྨན་བཅོས་ཆེད་གྲོང་ཁྱེར་ལ་བསྐྱོད་ཐུབ་པ་དང་ཟས་བཅུད་དང་ལྡན་པ་ཟ་ཐུབ་ངེས་རེད། ངའི་འཚོ་བ་ཡག་ཏུ་འགྲོ་ངེས་རེད་ལ་ང་རང་ལས་ཀ་རག་ཆེད་དྲི་རྩད་ལ་བསྐྱོད་སྐབས་གོས་སྤམ་པོ་ཞིག་ཉོ་ཐུབ་པ་དང་ཟས་བཅུད་དང་ལྡན་པ་ཟ་ཐུབ་ངེས་རེད། དེ་ཡང་ཨོ་སི་ཀྲི་ལི་ཡའི་སྲིད་བློན་གྱི་ངོ་ཚབ་ཟུར་པ་བྷར་ནཱ་བྷི་ཇོའི་སི་མཆོག་གིས་ཉེ་ཆར་སྐྱོབ་གསོའི་དངུལ་མང་རུ་གཏང་དགོས་པར་རྒྱབ་སྐྱོར་གནང་ཡོད་འདུག་བྷར་ནཱ་བྷི་ཇོའི་སི་ལགས་ནི་ཕྲུ་གུ་དྲུག་གི་ཕ་ཡིན་པ་དང་ཁོང་གི་བཟའ་ཟླ་སྔོན་མ་དང་དེའི་ཕྲུ་གུ་དེ་བཞིན་ཁོང་གི་ད་ལྟའི་བཟའ་ཟླ་ཝི་ཀི་ཆམ་པིན་ལགས་དང་བུ་ཕྲུག་གཉིས་སོགས་གསོ་དགོས་པས་ཁོང་གིས་ཉེ་ཆར Sky གསར་ཁང་ལ་ཁོང་ལ་གླ་ཕོགས་ཁྱོན་བསྡོམས་འབུམ་གཉིས་ལྷག་ཡོད་ཀྱང་ནང་མི་གསོ་ཆེད་འཚོ་ཐབས་འགྲོ་གྲོན་འདང་ཐུབ་ཙམ་ཡོང་ཚུལ་འགྲེལ་བརྗོད་གནང་ཡོད་འདུག་ཁོང་གིས་གསུངས་དོན།
ངའི་གླ་ཧ་ཅང་ཡག་པོ་ཡོད་བཞིན་དུ་ང་ལ་ནང་མི་གསོ་སྐྱོང་ཆེད་དངུལ་འདང་ཐུབ་ཙམ་ལས་མེད་ན། ང་ལས་གླ་ཆ་དེ་བས་ཉུང་བ་ཡོད་མཁན་རྣམས་ལ་དཀའ་ངལ་དེ་ལས་ཆེ་བ་ཡོད་ཤག་རེད་བསམ་གྱི་འདུག་འོན་ཀྱང་ཨོ་སི་ཀྲི་ལི་ཡའི་སྲིད་བློན Scott Morrison མཆོག་དང་གཞུང་འཛིན་མཁན་གྱི་ཆབ་སྲིད་ཚོགས་པས་སྐྱོབ་གསོ་མང་རུ་བཏང་བར་མོས་མཐུན་མེད་པ་ཡིན་འདུག། སྲིད་བློན་མོ་རི་སོན་མཆོག་གིས་སྐྱོབ་གསོ་བླངས་མཁན་མི་བརྒྱ་ཆ་དགུ་བཅུ་གོ་དགུ་ཙམ་ལ་གློག་རིན་དང་ཁང་གླའི་ཆེད་རོགས་དངུལ་སྣོན་མ་ཐོབ་ཀྱི་ཡོད་པ་དང། སྐྱོབ་གསོ་དེ་ཡང་ལས་ཀ་འཚོལ་སྐབས་རིང་རོགས་སྐྱོར་ཆེད་ཡིན་པ་ལས་དེ་གཏན་འཇགས་མིན་ཚུལ་འགྲེལ་བརྗོད་གནང་ཡོད། དེ་ཡང་སྐྱོབ་གསོར་བརྟེན་མཁན་མི་གྲངས་འབུམ་བདུན་ཙམ་ཞིག་ལོ་གསུམ་རིང་ལས་ཀ་མེད་པར་ལུས་ཡོད་འདུག་འོན་ཀྱང་ད་ལྟའི་སྲིད་བློན་གྱི་ངོ་ཚབ Michael McCormack མཆོག་གིས Sky གསར་ཁང་ལ། ལས་ཀ་འཚོལ་མཁན་རྣམས་ལས་ཀ་རག་ཆེད་ཨོ་སི་ཀྲི་ལི་ཡའི་ས་མཐའ་ཁུལ་ལ་སྤོ་དགོས་ཚུལ་གསུངས་ཡོད། ཁོང་གིས། ཨོ་སི་ཀྲི་ལི་ཡའི་ས་མཐའ་ཁུལ་ཁག་ལ་ལས་ཀ་མང་པོ་འདུག་དཔེར་ན་ཁྱེད་རང Dubbo ལ་སོང་ན་ལས་མི་གླ་ཡི་ཡོད་ཅེས་གསལ་བསྒྲགས་གང་སར་སྦྱར་འདུག་དེར་བརྟེན་ལས་ཀ་རག་ཆེད་ས་ཆ་གཅིག་རང་ལ་མ་བསྡད་པར་ལས་ཀའི་གོ་སྐབས་བཟང་སའི་ས་གནས་ལ་འགྲོ་དགོས་པ་ཡིན། དེ་བཞིན་ཨོ་སི་ཀྲུ་ལི་ཡའི་ཚོང་ལས་ཁག་གི་འགན་འཛིན་རྣམ་པས་གཞུང་གིས་སྐྱོབ་གསོ་སྤར་བ་ཡིན་ན་ཨོ་སི་ཀྲུ་ལི་ཡའི་དཔལ་འབྱོར་ཡར་རྒྱས་ལ་ཕན་ངེས་རེད་ཅེས་གསུངས་ཡོད་ཀྱང་སྲིད་བློན་མོ་རི་སོན་མཆོག་གིས་གཞུང་གིས་འདས་པའི་ལོའི་ནང་ཡོང་འབབ་དམའ་བ་དང་འབྲིང་ཙམ་ཡོད་མཁན་རྣམས་ལ་ཁྲལ་ཉུང་དུ་བཏང་ཡོད་པས་དེས་ཁོ་ཚོར་ཕན་གང་འཚམ་ཐོབ་ངེས་རེད་ཅེས